ཨ་ནི་ཡང་ང་ཚོ་ཕྱོགས་མཐའ་ཁག་ནས་ཕེབས་ཞུ་ཡིན་གྱི་མཁས་པ་མང་པོ་ཅིག་གིས་ཐུགས་མ་མཁྱེན་པ་དེ་འདྲ་ཡོད་སྲིད་ཀྱི་རེད་དེ་འདྲའི་ཡིན་དུས་ཙམ་པ་ཁོང་གི་སྐོར་ལ་ཡར་མདོར་བསྡུས་ཅིག་ཨ་དེ་འདྲ་མ་ཟེར་ཞེས་ཞུ་གི་ཡིན་དགེ་བཤེས་ངག་དབང་དུས་ལ་འདྲ་བའི་བསམ་སྟངས་ཤར་བ་ཡིན་ན་བོད་ལ་སྐུ་འཁྲུངས་ཨ་ནི་དེ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་ལ་ཡར་གཞིས་ནས་རྒྱ་གར་དུ་བཙན་བྱོལ་དུ་ཕེབས་དེ་ནས་གོང་ས་ལྷ་མི་རྣམ་འདྲེན་མཆོག་གི་ཞལ་མཇལ་དང་སྦྲགས་ནས་ཨ་ནི་འབྲས་སྤུངས་བློ་གསལ་གླིང་ལ་ཆོས་ཞུགས་གནང་རིམ་པས་གྲྭ་ཚང་གི་འཛིན་རིམ་མཐར་སོན། ཨ་ནེ་དགེ་ལྡན་པའི་ལྟ་སྟངས་དང་ལུགས་སྲོལ་ཡོད་པའི་རྒྱུགས་སྤྲོད་ཆེན་མོ་ལོ་དྲུག་གི་བར་དུ་ཆ་ཚང་བ་ཅིག་ཡང་སྤྲད་ནས་ཉིས་སྟོང་བརྒྱ་མེད་བཅུ་མེད་གསུམ་གྱི་ལོ་ལ་ཡང་ལྷ་རམས་པའི་དམ་འཇོག་གནང། ཉིས་སྟོང་བརྒྱ་མེད་བཞིའི་ལོ་ལ་ཡང་དཔལ་ལྡན་རྒྱུད་སྨད་གྲྭ་ཚང་ལ་ཡང་གྲྭ་སྐོར་ལ་ཕེབས། དེ་འདྲས་ཀྱི་ཨ་ནི་ད་ད་དགེ་ལུགས་རྒྱུགས་སྤྲོད་ཆེན་མོ་གནང་གིན་གནང་གིན་ལ་ཡ། རྡ་རམ་ས་ལ་ལ་གཞིས་ཆགས་པའི་ད་ད་བཙུན་དགོན་སྒྲོལ་མ་གླིང་རེད་དེ་ནང་བཞིན་གྱི་ནོར་བུ་གླིང་ག་རེད། ཨ་ནི་དེ་དང་འབྲེལ་བྱས་ནས་ཡ་གི་ད་ད་འཇམ་དབྱངས་ཆོས་གླིང་རེད་ད་དགོན་སྡེ་གསུམ་དེ་ལ་ད་དཔེ་ཁྲིད་གནང་ཡ་འོ་འདུག་སེ་ག་རེ་གནང། དེ་ནས་ལྷ་རམས་པའི་རྒྱུགས་སྤྲོད་དེ་ཞུས་ཚར་བའི་རྗེས་ལ་ཨ་ནི་ཉིས་སྟོང་བརྒྱ་མེད་བཅུ་མེད་ལྔ་ནས་བྱས་ནས། ཨ་ནེ་མདའ་ཁུང་དབུས་ཧི་མ་ལ་ཡའི་ལེགས་བྱང་སློབ་གླིང་དུ། Assistant Professor། གི་དགེ་རྒན་ཆེན་མོའི་མཚན་གནས་ཀྱི་སྒང་ལ་ཡང་ཕྱག་ལས་གནང་དང་གནང་བཞིན་པ་བཅས་འདུག་སེ་ག་རེ་རེད་ད་ལྟ་བར་དུ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་བར་དུ་ལ་ཡང་ལོ་བཅུ་དགུ་ཙམ་གཅིག་གིས་ཨ་ནེ་ང་རང་ཚོའི་སློབ་གྲྭ་འདི་དང་འདྲ་བའི་བསླབ་གྲྭ་གཅིག་ནང་ལ་ཡང་ཕྱག་ལས་གནང་བ་དང་ཐུགས་ཉམས་མྱོང་ཡོད་མཁན་དེ་འདྲ་ཡིན་པ་ཡིན་དུས་ཙམ་པ་ཨ་ནེ་ཁོང་ལ་ཡང་དེ་ན་མ་ད་ད། གཏམ་བཤད་དེ་དུས་ཀ་རེ་འུ་ཚོ་རོལ་ན་སྲིད་ནས་དུས་ཀ་རེ་ཞུ་ཡས་ཡིན་གསལ་བཤད་དང་འབྲེལ་བྱས་ནས་དུས་ཆེ་ན་རྒྱལ་སྤྱི་ལ། མཁན་པོ་གསང་སྔགས་བསྟན་འཛིན་ལགས་ཀྱིས་ངའི་སྐོར་ལ་ཡང་ཨ་ནེ་གཅིག་གིས་ད་ངོ་སྤྲོད་ཞིབ་པོ་ཅིག་གནང་སོང་ད་དེ་འདྲའི་རང་ད་གང་ཡང་ཡོད་མ་རེད་ཞུས་ཡིན། ཨ་ནེ་ད་ད་ལྟ་དེ་བགྲོ་གླེང་དངོས་གཞིའི་གཏམ་བཤད་དེ་དབུ་འཛུགས་མ་བྱས་པའི་སྔོན་ལ་ཡང་ས་སྟེང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་ཡང་གུས་ཕྱག་གྲངས་མེད་བཏང་བ་སྔོན་དུ་སོང་ནས། ཨ་ནི། ད་ངའི་རྩོམ་ཤོག་འདི། བྱེ་བྲག་སྨྲ་བའི་ལུགས་ཀྱི་བཟོད་ཤེས་ལྟ་གསུམ་གྱི་ཁྱད་པར་ལ་དཔྱད་པ་ཟེར་དེའི་སྐོར་རེད་བཞག་ཨ་འདི་མ། རྩོམ་ཤོག་འདི་སྒྲོག་སྦྱང་ཞུས་ཆོག་པ་ཞུ་གི་ཡིན། ད་རྩོམ་ཤོག་འདིའི་ནང་ལ་ཡང་རྩ་བའི། གང་དེའང་གང་དེ་རྣམས་ཨ་ནི་ཆོས་སྤྱོད་སོགས་ལ་བྱེད། ཨ་དེ་ནས་དེའི་གཞུག་དེ་ལ་ཡ། སྐབས་སུ་བབས་པའི་གཞུང་དེ་ལ་འཇུག་པའི་ཁ་ཐུག་ལ་ཡིན་ན། སྤྱིར་ཆོས་མངོན་པའི་མཛོད་ཀྱི་ཐུན་མོང་མ་ཡིན་པའི་ད་གང་ལྟར་ཁྱད་ཆོས་མངོན་པའི་བྱུང་རིམ་དེ་ལ་མང་པོ་ཞེ་པོ་ཅིག་བྱུང་ཡོད་རེད། དེའི་ནང་ནས་ཡིན་ན་ཡང། ཨ་ནི་ཆོས་མངོན་པ་མཛོད་ཟེར་ཡས་ཀྱི་ཁྱད་ཆོས་དབྱིག་གཉེན་གྱིས་མཛད་པའི་ཨ་ནི་མངོན་པའི། ཨ་ནི་མཛོད་སྡོམ་འདིའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་རེ་ཡོད་པའི་སྐོར་ཅིག་བྱས། ད་སྐབས་སུ་བབས་པའི་གཞུང་དོན་བྱེ་བྲག་ཏུ་བཤད་པའི་ཁབ་ཏུ་ལ་ཡིན་ན། ཨ་ནི་ཕ་གི་ཅི་རེད་ད་ད་ལྟ་བཟོད་ཤེས་ལྟ་གསུམ་ཁྱད་པར་བཤད་ས་དེ། ཤོ་ལོ་ཀ་གཅིག་ནང་ལ་རེད་བཞག་དྲི་མེད་བཟོད་རྣམས་ཤེས་པ་མིན་ཟད་དང་མི་སྐྱེའི་བློ་ལྟ་མིན། དེ་ལས་གཞན་འཕགས་བློ་གཉིས་ཀ་གཞན་ཤེས་དྲུག་ནི་ལྟ་བའང་ཡིན། ཅེས་ནི། ཤོ་ལོ་ཀ་གཅིག་དེ་རེད་བཞག། ད་ཤོ་ལོ་ཀ་གཅིག་དེའི་ཨ་ནི། ཚིག་རྐང་རེ་རེ་བཞིན་དེའི་ཨ་ནི་འབྲུ་དོན་འགྲེལ་བཤད་བཤད་པ་བྱས། དེ་ནས་ཚིག་རྐང་རེ་རེ་ལ་ཡང་ད་ཁ་ཅིག་ཡང། བཀའ་སོགས་པའི་ད་དོགས་སློང་ཞུས་པ་བྱས།

ང་ཚོ་དམིགས་བསལ་གྱིས་ད་གང་ལྟར་ང་འདྲ་བ་ཅིག་ཡིན་ན། ཨ་ནི་ཅིག་གིས་མཛོད་ཀྱི་ཐུན་མོང་མ་ཡིན་པའི་འགྲེལ་བཤད་ག་རེ། ཨ་ནི་དེའི་མཁས་དབང་རྣམས་ཀྱིས་གསུངས་ཡས་དེ་ལས་ལྷག་པའི་ང་ལ་ཡ་ཨ་ནི་ཐོས་པ་ཞུ་ཡ་རྒྱུ་ཡོག་མ་རེད་དེ་ཡིན་ན་ལས། དཔྱད་སྒོ་འདི་དག་ལ་བརྟེན་ནས་ཨ་ནི་སོ་སོའི་ད་ཅིག་གིས་ཐུན་མོང་གི་ཨ་ནི་ཐུན་མོང་མ་ཡིན་པའི་ཟེར་སྐབས་ད་ཁྱེད་རང་གིས་རང་ལུགས་ག་རེ་བཞག་གི་ཟེར་དེའི་ལ་ཡ་ཨ་ནི་གྲུབ་དོན་བཤད་པ་ཞིག་བྱས། དཔྱད་སྒོ་དང་པོའི་གྲུབ་དོན་བཤད་པ་གཅིག་བྱས། དཔྱད་སྒོ་གཉིས་པའི་གྲུབ་དོན་བཤད་པ་གཅིག་བྱས། དཔྱད་སྒོ་གསུམ་པའི་གྲུབ་དོན་བཤད་པ་གཅིག་བྱས། ཨ་ནི་དཔྱད་སྒོ་བཞི་པའི་གྲུབ་དོན་བཤད་པ་བ་དེ་འདྲའི་ཐོག་ནས་ཨ་ནི་མཇུག་སྡོམ་བརྒྱབ་བཞག་པ་ཅིག་ཡིན། ད་ངས་འདི་ནས་མར་ད་ལྟ་ཞུས་པ་དེ། རྩོམ་ཤོག་སྒྲོག་སྦྱང་བྱེད་ཀྱི་དུས་ཚོད་ཞེ་དྲག་མེད་པ་ཡིན་དུས་ག་ལ་འདི་ནས་མར། རྩ་བའི་ཆ་ནས་ཨ་ནི་ཚགས་པར་ཀློག་པ་ནང་བཞིན་ཀློག་ཆོག་པ་ཞུ་གི་ཡིན། ཨོམ་བདེ་ལེགས་སུ་གྱུར་ཅིག། སྲིད་གསུམ་མ་རིག་མུན་པའི་དཔུང་གི་ཚོགས། ཡོངས་སུ་གཞིལ་མཛད་ཞི་བདེའི་སྒྲོན་མེ་ཆེ། དབྱིངས་རིག་དབྱེར་མེད་བསྟན་འཛིན་རྒྱ་མཚོའི་མགོན། གསང་གསུམ་སྲིད་མཐའི་བར་དུ་བརྟན་གྱུར་ཅིག། མཁྱེན་བརྩེ་ནུས་པའི་ཕྲིན་ལས་ཕུན་ཚོགས་ཟླ་མེད་སྟོན་པ་རྫོགས་སངས་རྒྱས། བསླབ་གསུམ་ལུང་རྟོགས་བསྟན་པ་རིན་ཆེན་སྲིད་ཞིའི་གདུང་སེལ་དམ་པའི་ཆོས། རིག་གྲོལ་འཕགས་པའི་ཡོན་ཏན་བརྒྱད་ལྡན་བསྟན་འཛིན་འཕགས་མཆོག་དགེ་འདུན་སྡེར། བདག་གི་སྒོ་གསུམ་གུས་པས་མཆོད་དོ་འབྲལ་མེད་བྱང་ཆུབ་བར་དུ་སྐྱོངས། ཆོས་མངོན་གཞུང་ཆེན་ཟབ་རྒྱས་སྣང་བརྙན་གཟུགས། རྙོག་མེད་རྒྱུ་འབྲས་མཁྱེན་པའི་མེ་ལོང་དུ། འགོག་མེད་ཤར་ནས་བདག་བློའི་རྫིང་བསྐྱིལ་བའི། མཚུངས་མེད་བཤེས་གཉེན་བདག་ཉིད་བརྟན་བཞུགས་གསོལ། སྙན་པའི་བསྟོད་ཚིག་རྒྱུད་མངས་རོལ་མོའི་སྒྲས། བསྟོད་ཡུལ་དགྱེས་འཛུམ་སྤྱན་རས་རབ་གཡོས་ཏེ་གཡོ་མེད་ཏིང་འཛིན་སྐྱིལ་ཀྲུང་མཛད་བཞིན་དུ་ཆོས་མངོན་གཞུང་དོན་རྟོགས་པར་བྱིན་གྱིས་རློབས། སྐྱེས་སྦྱངས་ཤེས་དམན་བདག་བློའི་གཤོག་རྩལ་གྱིས། ཆོས་མངོན་ནམ་མཁར་སྤྱོད་པར་མི་ནུས་ཀྱང། བདུན་པའི་གནས་ཀྱི་བཟོད་ཤེས་ལྟ་བའི་ཁྱད། ཅུང་ཟད་ཁྱེད་ལ་གོ་བ་སྐྱེ་བར་བཟང། ཞེས་པས། མཆོད་ཅིང་བསྟོད་པའི་དབྱངས་ཀྱིས་སྔོན་བསུས་ཏེ། དེའང་སྤྱིར་གཞུང་ལུགས་གང་ཞིག་ཞིབ་འཇུག་བྱེད་ཀྱང། གཞུང་ལུགས་ལ་རྒྱབ་རྟེན་གྱི་ཁུངས་དང་རྒྱབ་ལྗོངས་ལ་ལོ་རྒྱུས་ཕན་རིན་ཅན་ལྡན་པ། ལྟ་གྲུབ་ལ་ལུང་དང་རིགས་པ་ཡང་དག་གི་སྒྲུབ་བྱེད་ཀྱི་རྒྱབ་རྟེན་བརྟན་པོ་ཡོད་པ། ལག་ལེན་ལ་རང་གི་བསམ་བཀོད་མྱོང་གསོག་གི་ཐོག་ནས་ཐོག་མཐའ་བར་གསུམ་དུ་དོགས་སློང་དང། དེར་རིགས་པ་ཡང་དག་གི་དགག་སྒྲུབ་གཙོ་བོར་འཛིན་པའི་སྒོ་ནས་མཐར་རང་གིས་ཞིབ་འཇུག་བྱས་པའི་གྲུབ་དོན་བཤད་པ་བཅས་ཀྱི་སྒོ་ནས་རང་གཞན་གྱི་མ་རྟོགས་ལོག་རྟོག་ཐེ་ཚོམ་བཅས་གང་རུང་སེལ་ནུས་པ་ཞིག་དགོས་པ་ཡིན་ལ། འདིར་གང་ཞིག་དཔྱད་པར་བྱ་བ་ནི་ཆོས་མངོན་པ་མཛོད་ཀྱི་བརྗོད་དོན། བཟོད་ཤེས་ལྟ་གསུམ་གྱི་ཁྱད་པར་ཅུང་ཟད་འཆད་པ་ལ་འཇུག་པར་བྱའོ། དེ་ཡང་སྤྱིར་ཆོས་མངོན་པའི་མཛོད་ཀྱི་ཐུན་མིན་ཁྱད་ཆོས་བཤད་པ་དང་བྱེ་བྲག་ལུགས་འདིའི་ཐུན་མིན་ལུགས་འདིའི་བཟོད་ཤེས་ལྟ་གསུམ་གྱི་ཁྱད་པར་བཤད་པ་གཉིས་ལས། མཁས་མཆོག་དབྱིག་གཉེན་གྱིས་ཆོས་མངོན་པ་མཛོད་ལས། ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་བཅས་ཞེས་སོགས་གསུངས་པ་བཞིན། ཐོབ་བྱེད་ཀྱི་རྒྱུ་བརྡར་བཏགས་པའི་ཆོས་མངོན་པ། སྐྱེས་ཐོབ་དང་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཟག་བཅས་དང། ཐོབ་བྱ་འབྲས་བུ་དོན་དམ་པའི་ཆོས་མངོན་པ། ཟག་མེད་ཀྱི་ཤེས་རབ་རྗེས་འབྲང་དང་བཅས་པ་ཐོབ་པར་བྱ་བའི་ཆེད་དུ་མངོན་པ་སྡེ་བདུན། བྱེ་བཤད་མ་ཕྱིར་བྱས་པའི་མངོན་པའི་གཞུང་གི་ཚིག་དོན་ཐམས་ཅད། རྗོད་བྱེད་གནས་སམ་ལེའུ་བརྒྱད་དང། བརྗོད་བྱ་ཤེས་བྱ་གཞི་ལྔར་དབྱེ་གཞིར་བྱས་ཏེ། དེ་ལས་སྤྲོས་པའི་སྣང་བ་གཟུགས་ཀྱི་སྡེ་ཚན་ནས། འདུས་མ་བྱས་ཀྱི་སྡེ་ཚན་བར་སྡེ་ཚན་དགུ་རུ་ཕྱེ་སྟེ། དབྱེ་ཆོས་དོན་ལྔར་གཏན་འབེབས་མཛད་པའི་སྒོ་ནས་འགྲེལ་བརྗོད་མཐིལ་ཕྱིན་པ་གནང་སྟེ། མངོན་པའི་བཤད་སྲོལ་གཞན་དང་མི་མཐུན་པའི་ལམ་སྲོལ་གསར་དུ་བཏོད་པར་མཛད་ཅིང། དེ་ཡང་མངོན་པའི་གཞུང་འགྲེལ་ཐམས་ཅད་ཚང་ལ་གོ་རིམ་མ་འཁྲུགས་པར་བསྟན་པའི་ཆོས་སྡོམ་འདི་ནི་འཕགས་བོད་གཉིས་ཀར་ཆོས་མངོན་པའི་བསྟན་པ་སྤྱི་དང། ལྷག་པར་ཐམས་ཅད་ཡོད་སྨྲའི་ལྟ་གྲུབ་ལ་རྨད་དུ་བྱུང་བའི་ལེགས་སྐྱེས་སྔར་མེད་གསར་དུ་ཕུལ་བ་ཞིག་ཡིན་པ་ནི་སྔོན་ནས་ད་བར་དེའི་གཞུང་འགྲེལ་ཅི་ཡོད་ཀྱི་གྲངས་དང། སྔོན་དུས་ཇོ་བོ་བཀའ་གདམས་པའི་གདན་ས་ཁག་དང། ད་ལྟ་ཡང་གངས་ལྗོངས་ཆོས་བརྒྱུད་རིས་སུ་མ་ཆད་པ་ཡོངས་ནས་མངོན་པའི་གཞུང་ལུགས་འདིར་འཆད་རྩོད་རྩོམ་གསུམ་གྱི་འཕྲིན་ལས་ཤིན་ཏུ་དར་རྒྱས་འབྱུང་བཞིན་པ་དང། ཐམས་ཅད་ཡོད་སྨྲའི་མངོན་པའི་སློབ་གཉེར་ཡང་མངོན་གཞུང་འདི་གཞི་བཞག་ཐོག་ནས་གནང་སྲོལ་དུས་ད་ལྟ་བར་མི་ཉམས་པ་ཡོད་པ། མི་ཉམས་པར་གནས་པ་འདི་ལས་དཔོག་ནུས་པ་མ་ཟད། ལྷག་དོན། མངོན་པ་གོང་འོག་གཉིས་དེ་དེང་སྐབས་སེམས་ཁམས་རིག་པའི་ཉམས་ཞིབ་པ་རྣམས་ལ་ཡང་ཉམས་ལེན་གྱི་རྒྱུ་ཆ་ལོང་བར་མིག་བརྙེས་པ་ལྟ་བུའི། མེད་དུ་མི་རུང་བ་བཞིན་པ་འདི་ལས་ཤེས་ནུས་སོ། དེ་ཡང་ཆོས་མངོན་པའི་གཞུང་གི་རྩ་བ་མངོན་པ་སྡེ་བདུན་བྱེ་བཤད་མ་ཕྱིར་བྱས་པའི་རྩ་བའི་བརྗོད་དོན་ཡོངས་རྫོགས་གནས་བརྒྱད་དུ་ཕྱེ་བའི་མངོན་སྡོམ་འདི། ད་དེ་ན་མ་བརྗོད་བྱ་ཟག་བཅས་ཟག་མེད་སྤྱིར་བསྟན་པ་དང་ཨ་ནི་ཟག་བཅས་བྱེ་བྲག་ཏུ་བཤད་པ་གནས་དང་པོ་གསུམ་ཀ་ས་ནས།

མཐར་རང་གི་གྲུབ་དོན་བཤད་པར་བཤད་པས་མཇུག་བསྡུ་བ་གསུམ་ལས་དང་པོ་ནི། ཆོས་མངོན་པ་མཛོད་གནས་བདུན་པ་ལས། དྲི་མེད་བཟོད་རྣམས་ཤེས་པ་མིན་ཟད་དང་མི་སྐྱེའི་བློ་ལྟ་མིན། དེ་ལས་གཞན་འཕགས་བློ་གཉིས་ཀ་གཞན་ཤེས་དྲུག་ནི་ལྟ་བ་ཡིན་ཞེས་གསུངས་པ་ལྟར་སྤྱིར་ན་འདིར་གནས་བདུན་པའི་བསྟན་བྱ་ཤེས་བྱ། བསྟན་བྱ་ཤེས་པ་བཅུ་གཞིར་བཞག་སྟེ་འདི་ལྟའི་བཟོད་ཤེས་ལྟ་གསུམ་གྱི་ཁྱད་པར་བཤད་པ་ཡིན་ལ། དེ་ཡང་དྲི་མེད་མཐོང་ལམ་བཟོད་པ་བརྒྱད་ནི། ལྟ་བ་ཡིན་ལ་ཤེས་པ་མིན་པ་དང། ཟད་པ་དང་མི་སྐྱེ་བར་ཤེས་པའི་བློ་གཉིས་ནི་ཤེས་པ་ཡིན་ཀྱང་ལྟ་བ་མིན་ལ། དྲི་མེད་བཟོད་པ་བརྒྱད་དང་ཟད་པ་དང་མི་སྐྱེ་བར་ཤེས་པ་ལས་གཞན་པའི། འཕགས་པ་ཟག་མེད་ཀྱི་ཤེས་རབ་ཐམས་ཅད་ནི་ལྟ་ཤེས་གཉིས་ཀ་ཡིན་ཅིང། ཟག་མེད་ཀྱི་ཡེ་ཤེས་དེ་ལས་དེ་དག་ལས་གཞན་པ། ཉོན་མོངས་ཅན་གྱི་ལྟ་བ་ལྔ་དང་འཇིག་རྟེན་པའི་ཡང་དག་པའི་ལྟ་བ་བཅས། དྲུག་པོ་མ་གཏོགས་པའི་ཉོན་མོངས་ཅན་དང། བསྒྲིབས་ལུང་མ་བསྟན་ཐམས་ཅད་ཤེས་པ་ཁོ་ན་ཡིན་ལ། ཉོན་མོངས་ཅན་གྱི་ལྟ་བ་ལྔ་དང་འཇིག་རྟེན་པའི་ཡང་དག་པའི་ལྟ་བ་བཅས་དྲུག་ནི་ཤེས་པ་ཡིན་པར་མ་ཟད་ལྟ་བར་ཡང་འཇོག་པ་ཡིན་ཞེས་པའི་འབྲུ་དོན་བཤད་པ་འདི་བྱས། ད་བྱེ་བྲག་ཏུ་དེ་དག་གི་དོན་ལ་དཔྱད་པ་དེ་ལ་དཔྱད་སྒོ་དང་པོ་སྟེ། དྲི་མེད་བཟོད་རྣམས་ཤེས་པ་མིན་ཞེས་པར་དཔྱད་པ་ལ་ད་དཔྱད་སྟངས་དཔྱད་ལུགས་འདི་ག་རེ་ཟེར་ན། སོ་སོའི་རིག་པའི་རྣམ་དཔྱོད་ཀྱི་ཐོག་ནས་ཐུན་མོང་མ་ཡིན་པ་དཔྱད་སྟངས་ཅིག་མི་འདུག་དེ་ཡིན་ན་ཡང། ཡི་གེའི་ཆོས་མངོན་པའི་དགོངས་འགྲེལ་དེ་ཚོའི་ནང་ལ་ག་རེ་གསུངས་ཡོད་པ། དྲི་མེད་བཟོད་པ་བརྒྱད་དེ། ཨ་ནི་ཇི་སྐད་ལྟ་བ་མིན་པའི་སྒྲུབ་བྱེད་ག་རེ་བཀོད་པ་དེ་གཞི་བཟུང་བྱས་ནས་ཨ་ནི་དཔྱད་པ་དཔྱད་པ། དཔྱད་པ་དཔྱད་པ་དེ་འདྲ་རེད། དཔྱད་སྒོ་དང་པོ་དེ་དྲི་མེད་བཟོད་པ་རྣམས་ཤེས་པ་མིན་ཞེས་པར་དཔྱད་པ་ལ། དྲི་མེད་ཀྱི་བཟོད་པ་བརྒྱད་པོ་རྣམས་ཤེས་པ་མིན་པའི་རྒྱུ་མཚན་དུ་མངོན་པ་མཛོད་རང་འགྲེལ་ལས། དྲི་མེད་བཟོད་པ་རྣམས་ཤེས་པ་མིན། དེས་སྤང་བར་བྱ་བའི་ཕྲ་རྒྱས་ཐེ་ཚོམ་མ་སྤངས་པའི་ཕྱིར་རོ། དེ་དག་ཡང་དག་པར་རྟོག་པའི་བདག་ཉིད་ཅན་ཡིན་པའི་ཕྱིར་ན་ལྟ་བ་དག་ཡིན་ནོ་ཞེས་དང། མཛོད་འགྲེལ་མངོན་པའི་རྒྱན་ལས་ཀྱང། ད་འདི་ལ་གུག་རྟགས་རྒྱག་མཁན་དེའི་ཨ་ནེ་ཕལ་ཆེར་ཡིག་ཆུང་ནང་ལ་ཡིན་ས་རེད་གནའ་སྔ་མོ་བྱས་ན། དྲི་མེད་ཅེས་སྨོས་པས་བཟོད་པ་ཟག་བཅས་ཤེས་པ་ཡིན་ནོ་ཞེས་ཤེས་པ་ཟག་མེད་ནི་ཐེ་ཚོམ་སྤངས་པས་ཁྱབ་བོ། ཐེ་ཚོམ་སྤངས་པས་ཤེས་པར་མ་ངེས་ཏེ་ཆགས་བྲལ་སྔོན་འགྲོའི་བཟོད་པ་བཞིན་ནོ་ཟེར་ཏེ་གུག་རྟགས་ནང་ཡོད་དེ་གའི་ཡིག་ཆུང་ནང་ཡོད་མཁན་དེ་བྱས། ད་མཛོད་འགྲེལ་མངོན་པའི་རྒྱན་ལས་ཡིག་ཆེན་ནང་ལ་ཡོད་དེ་དེ་ལ་མཛོད་འགྲེལ་མངོན་པའི་རྒྱན་ལས། དེ་སྤངས། འོ་དེ་དག།

མཐོང་སྒོམ་གྱི་མཐོང་སྒོམ་ལམ་གྱི་སྤང་བྱ་ཕྲ་རྒྱས་གང་གིའང་གཉེན་པོར་བྱེད་པ་མེད་ཅིང། སྲིད་རྩེའི་གོང་དུ་འཇིག་རྟེན་པའི་ས་གཞན་མེད་པས་འཇིག་རྟེན་པའི་སྒོམ་ལམ་གྱིས་སྤོང་ཚུལ་མེད་དོ། དེར་མ་ཟད་མངོན་པ་མཛོད་རྩ་བ་ལས། སྲིད་རྩེ་ལས་སྐྱེས་བཟོད་པ་ཡིས་གཞོམ་བྱ་མཐོང་བས་སྤང་བྱ་ཉིད་ཅེས་པས། སྲིད་རྩེའི་སས་བསྡུས་ཀྱི་མཐོང་སྤང། ལ་སོགས་པའི་མཐོང་སྤང་ཕྲ་རྒྱས་རྣམས་མཐོང་ལམ་ཁོ་ནའི་སྤང་བྱར་གསུངས་པའི་ཕྱིར་ཏེ། མངོན་པ་མཛོད་རང་འགྲེལ་ལས། སྲིད་པའི་རྩེ་མོ་ལས་སྐྱེས་པའི་ཕྲ་རྒྱས་གང་དག་རྗེས་སུ་ཤེས་པའི་བཟོད་པས་གཞོམ་པར་བྱ་བ་དེ་དག་ནི། མཐོང་བས་སྤང་བར་བྱ་བ་ཁོ་ན་ཡིན་གྱི་བསྒོམ་པས་སྤང་བར་བྱ་བ་དག་མ་ཡིན་ནོ་ཞེས་དང། མཛོད་འགྲེལ་མངོན་པའི་རྒྱན་ལས་ཀྱང་དེ་དག་ནི། མཐོང་ལམ་ཁོ་ནས་སྤང་བར་བྱ་བ་ངེས་པའི་ཕྱིར་ཞེས་དང། སྲིད་རྩེ་བའི་མཐོང་སྤང་དེ་ལ་སྤོང་བྱེད་ཀྱི་འཇིག་རྟེན་པའི་ལམ་གཞན་ཡང་མེད་པའི་ཕྱིར། འཇིག་རྟེན་པའི་ལམ་ཡང་མེད་པའི་ཕྱིར་ཞེས་གསུངས་པས་སོ། ཟེར་བྱས་ད་ལུང་འདྲེན་ཁུངས་དེ་བྱས། དེ་ལྟར་ཡང་རྩ་བ་ལས། ད་དཔྱད་པ་བྱས་དེ་ལ་ལྷག་སྐྱེས་མཐོང་དང་སྒོམ་ཡིན་གྱི་ཞེས་པ་ལྟར་ལྷག་མ་ཅི་ཡང་མན་ཆད་ཀྱི་ས་ལྷག་མ་བརྒྱད་ཀྱི་མཐོང་སྤང་རྣམས། སོ་སོ་སྐྱེ་བོས་ས་གོང་འོག་ལ་ཞི་རགས་སུ་བལྟ་བའི། ཞི་རགས་རྣམ་ཅན་གྱི་འཇིག་རྟེན་པའི་སྒོམ་ལམ་གྱིས་སྤོང་བས། མཐོང་སྒོམ་གྱི་ལམ་གཉིས་ཀའི་སྤང་བྱར་མཛོད་འགྲེལ་ཁག་ཏུ་གསུངས་ལ། དེ་ལྟར་ན་སྲིད་རྩེའི་དངོས་གཞིའི་སྙོམས་འཇུག་རྒྱུད་ལྡན་གྱི་འདོད་པའི་རྟེན་ཅན་གྱི་བདག་རྟག་པར་སྨྲ་བའི་ཕྱི་རོལ་པའི་རྒྱུད་ལ་འདོད་པའི་འཇིག་ལྟ་མེད་པར་ཐལ་བ།

ལྷག་སྐྱེས་མཐོང་དང་ཞེས་སོགས་ཀྱིས་ལྷག་མ་ཅི་ཡང་མན་ཆད་ཀྱི་མཐོང་སྤང་རྣམས་མཐོང་སྒོམ་གྱི་ལམ་གཉིས་ཀའི་སྤང་བྱར། གསུངས་པ་ཡང་མཐོང་ལམ་གྱི་སྔ་རོལ་དུ་འཇིག་རྟེན་པའི་སྒོམ་ལམ་གྱིས་སྤངས་པའི་དོན་ཡིན་ལ། དེ་ལྟར་ན་སོ་སྐྱེའི་རྒྱུད་ལ་ཡང། མཐོང་སྤང་སྤངས་པའི་སོ་སོར་བརྟགས་འགོག་ཡོད་པར་འགྱུར་ཞིང། མཐོང་ལམ་གྱི་སྔ་རོལ་དུ་འཇིག་རྟེན་པའི་ལམ་ལ་བརྟེན་ནས། ཨ་ནི་སྲིད་སྲིད་མེད་ག་རེ་ཟེར་ཅི་ཡང་མན་ཆད་ཀྱི་མཐོང་སྤང་དེ་སྐད་དེ་སྤངས་པའི་སོ་སོར་བརྟགས་འགོག་ཐོབ་ཀྱི་ཡོད་ན། འོ་དེ་རེད་ད། སོ་སོར་བརྟགས་འགོག་དེ་སོ་སོ་སྐྱེ་བོའི་རྒྱུད་ལ་ཡོད་དགོས་ཀྱི་འདུག། སོ་སོར་བརྟགས་འགོག་ཡོད་པར་འགྱུར་ཞིང། འགོག་པ་དེ་ཐོབ་བྱེད་ཀྱི་འདས་ལམ་སོ་སྐྱེའི་རྒྱུད་ལ་མ་སྐྱེས་པས་འཇིག་རྟེན་པའི་ལམ་ཁོ་ནས་ཐོབ་པའི་འགོག་པ་ཡོད་པར་འགྱུར་ལ། ད་དེ་འདྲ་ཡིན་པ་ཡིན་དུས་ག་ལ། སོ་སོར་བརྟགས་འགོག་ཟེར་དེ་འཇིག་རྟེན་དང་འཇིག་རྟེན་པའི་ལམ་གཉིས་ཀ་ལ་བརྟེན་ནས་ཐོབ་དགོས་རེད་གསུངས་ཡག་ཅིག་ཡོང་ཡོང་བསྡད་ཀྱི་ཡོད་རེད། སོ་སོར་བརྟགས་འགོག་ཟེར་དེ་སོ་སོ་སྐྱེ་བོའི་རྒྱུད་ལ་ལྡན་པ་ཡོད་རེད་གསུང་མཁན་ཅིག་ཡོང་གི་ཡོད་རེད། ད་གལ་སྲིད་སོ་སོར་བཏང་འགོག་དེ། འཇིག་རྟེན་དང་འཇིག་རྟེན་ལས་ལམ་གཉིས་ཀ་ལ་བརྟེན་ནས་ཐོབ་དགོས་ཀྱི་ཡོད་ན།

པ་འོ་དེ་རེད། འཇིག་རྟེན་པའི་ལམ་ཁོ་ནས་ཐོབ་པར་བྱ་བས་ད་དེ་ཡིག་ཆུང་ནང་ལ་དེ་ན་ཁྱབ་བྱུང་ངོ། ད་འཇིག་རྟེན་པའི་ལམ་ཁོ་ནས་ཐོབ་པར་བྱ་བའི་འགོག་པ་ནི་མེད་ཀྱི། དེ་ནི་འཇིག་རྟེན་ལས་འདས་པས་ཀྱང་འདས་པས་ཀྱང་ཐོབ་པར་བྱ་དགོས་པ་ཡིན་ཏེ་ཞེས་གསུངས་པས་སོ་སྐྱེའི་རྒྱུད་ལ་འདས་ལམ་མེད་པས་སོ་སོར་བརྟགས་འགོག་མེད་པར་གྲུབ་ཅིང། དེ་ལྟར་རང་སོ་སོ་སྐྱེའི་རྒྱུད་ལ་སོ་སོར་བརྟགས་འགོག་མེད་ན།

དེ་མ་ཟད་མཆིམས་མཛོད་ལས་ཀྱང་སོ་སོར་བརྟགས་འགོག་དང་ནི་འཆིང་བ་མཐའ་དག་དང་ལྡན་པའི་ཟག་མེད་སྐད་ཅིག་དང་པོ་ལ་གནས་པ་མ་གཏོགས་པའི་འཕགས་པ་ཐམས་ཅད་དང། སོ་སོ་སྐྱེ་བོ་ཁ་ཅིག་ལ་ལྡན་པར་གསུངས་པས་དཔྱད་བྱ་མང་ངམ་ཞེས་བྱ། དཔྱད་སྒོ་གཉིས་པ་དེ། ཟད་དང་མི་སྐྱེའི་བློ་ལྟ་མིན་ཟེར་དེ། ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པའི་བློ་གཉིས་དེ། བཟོད་ཤེས་ལྟ་གསུམ་ནང་ནས་ལྟ་བ་མ་ཡིན་པའི་རྒྱུ་མཚན་དེ། འདིར་ཟད་པ་དང་མི་སྐྱེ་བ་ཤེས་པའི་བློ་གཉིས་ཤེས་པ་ཡིན་ཀྱང་ལྟ་བ་མིན་པར་གསུངས་ལ་དེ་གཉིས་ལྟ་བ་མ་ཡིན་པའི་རྒྱུ་མཚན་ཡང། མངོན་པ་མཛོད་རང་འགྲེལ་ལས། ཟད་པ་དང་མི་སྐྱེ་བ་ཤེས་པའི་བློ་ནི་མི་སྐྱེ་བ་ཤེས་པ་ནི་ཡང་དག་པར་རྟོག་པ་མེད་པ་དང། ཡོངས་སུ་ཚོལ་བའི་བསམ་པ་ཅན་མ་ཡིན་པའི་ཕྱིར་ལྟ་བ་མ་ཡིན་ནོ་ཞེས་གསུངས་པ་དང། འདིའི་ཐད་ཀྱི་མཛོད་འགྲེལ་མངོན་པའི་རྒྱན་ལས་ཀྱང། ཟད་པ་དང་མི་སྐྱེ་བ་ཤེས་པའི་བློ་ནི་ལྟ་བ་མ་ཡིན་ཏེ། ཡང་དག་པར་རྟོག་པ་མེད་པའི་ཕྱིར་དང། དམིགས་པ་དང་རྣམ་པ་ཚོལ་བའི་ངང་ཚུལ་ཅན་མ་ཡིན་པའི་ཕྱིར་ཞེས་གསུངས་ཤིང། གཞན་མཛོད་འགྲེལ་ཐར་ལམ་གསལ་བྱེད་ལས་ཀྱང། ཡུལ་ལ་ཡང་དག་པར་ངེས་པར་རྟོག་པ་མ་ཡིན་པའི་ཕྱིར་ཞེས། ད་རྒྱུ་མཚན་དེ་སྐད་ལ་དེ་ལ་ཟད་པ་དང་མི་སྐྱེ་བ་ཤེས་པའི་བློ་གཉིས་དེ་ཡང་དག་པར་རྟོག་པ་མེད་པ་དང་ཡོངས་སུ་ཚོལ་བའི་བསམ་པ་ཅན་མ་ཡིན་པའི་རྒྱུ་མཚན་ལ། དེ་ག་ནང་བཞིན་པའི་ཡུལ་ལ་ཡང་དག་པར་ངེས་པར་རྟོག་པ་མ་ཡིན་པའི་རྒྱུ་མཚན། དེ་གསུམ་ལ་བརྟེན་ནས་ལྟ་བ་མ་ཡིན་པར་གྲུབ་ཤག། ད་གལ་སྲིད་དེ་སྐད་དེ་ལྟ་བ་མིན་ན། དེ་ལྟར་ན་ཟད་པ་དང་མི་སྐྱེ་བ་ཤེས་པའི་ངོ་བོར་གྱུར་པའི་བདེན་བཞི་ཤེས་པའི་ཤེས་རབ་ཡོད་དམ་ཡོད་མ་རེད་ཡོད་དམ་མེད་ཅེས། བདེན་བཞི་ཤེས་པའི་ཤེས་རབ་ཡོད་ན་དེ་མི་སློབ་པའི་ལྟ་བར་འཇོག་དགོས་མིན་དཔྱད་དགོས་པར་སྣང་ཞིང། རྩ་བ་ལས། ཟད་པར་ཤེས་མ། ཟད་པར་ཤེས་པ་བདེན་རྣམས་ལ་ཡོངས་ཤེས་ལ་སོགས་པར་ངེས་པ་ཞེས་པས་སྤྱིར་ཟད་པར་ཤེས་པ་དང་མི་སྐྱེ་བར་ཤེས་པས་ཨ་ནི་བློ་དེ་ལ་ཡང་བདེན་བཞི་ཤེས་པ་བཞི་ཡོད་པར་གསུངས་ཤག། ད་བདེན་བཞི་ཤེས་པ་ཡོད་དེ་ཡིན་ན་ལས་བདེན་བཞི་ཤེས་པའི་ངོ་བོར་གྱུར་པའི་ཤེས་རབ་ཡོད་པ་མ་རེད་ཤེས་རབ་ཡིན་ན་ལྟ་བ་ཡིན་དགོས་རེད། ཨ་དེ་འདྲའི་ལབ་མཁན་ཡིན་ན། བདེན་བཞི་ཤེས་པའི་ཤེས་རབ་མེད་ཟེར་བ་མེད་དེ་དེ་མངོན་པ་མཛོད་རང་འགྲེལ་ལས།

འགོག་པ་མངོན་དུ་བྱས་སོ་ལམ་བསྒོམས་སོ་ཞེས་བྱ་བར་ཤེས་པའི་རྒྱུ་ལས་བྱུང་བའི་ཤེས་པ་དང་མཐོང་བ་དང་རིག་པ་དང་བློ་དང་རྟོགས་པ་དང་ཤེས་རབ་དང། སྣང་བ་དང་མངོན་པར་རྟོགས་པ་གང་ཡིན་པ་དེ་ནི་ཟད་པར་ཤེས་པ་ཞེས་བྱའོ་ཞེས། ཨ། དེའི་ངོ་བོར་གྱུར་པའི་ཤེས་རབ་ཡོད་པར་གསུངས་པས་ད་ཟད་པར་ཤེས་པའི་ངོ་བོར་གྱུར་པའི་ཤེས་རབ་ཡོད་པར་གསུངས་ཤག་ད་ཟད་པར་ཤེས་པའི་ངོ་བོར་གྱུར་པའི་ཤེས་རབ་ཡོད་པ་ཡིན་ན། ཨ་ནི་ཟད་པར་ཤེས་པ་རྒྱུད་ལྡན་གྱི་གང་ཟག་དེ་ནི་མི་སློབ་པ་ཡིན་པ་ཡིན་དུས་ན་དེ་མི་སློབ་པའི་ལྟ་བ་ལས་འོས་མི་འདུག་ད་མི་སློབ་པའི་ལྟ་བ་མ་ཡིན་པའི་རྒྱུ་མཚན་གང་ཡིན་པ་དེ་དཔྱད་པ་བྱེད་དགོས་ཡ་རེད་ཤག། དེ་བྱས། དེ་ག་ནང་བཞིན་པའི་མཛོད་གནས་བདུན་པའི་ནང་ལ་ཡང་ཤེས་པ་བཅུའི་རྣམ་པ་བཤད་པའི་སྐབས་ལ་ཡང། ལྷག་མ་རྣམ་པ་བཅུ་བཞི་ཅན་སྟོང་དང་བདག་མེད་མ་གཏོགས་སོ་ཞེས་པའི་རྩ་འགྲེལ་དུ། ཤེས་པ་བརྒྱད་ཕུད་པའི་ལྷག་མ་ཟད་པ་དང་མི་སྐྱེ་བ་ཤེས་པ་ནི་སྟོང་བདག་མེད་གཉིས་ཕུད་པའི་བདེན་བཞི་མི་རྟག་བཅུ་བཞི་ཤེས་པའི་རྣམ་པ་ཅན་དུ་གསུངས་པས་དེའི་ངོ་བོར་གྱུར་པའི་མི་རྟག་སོགས་རྟོགས་པའི་ཤེས་རབ་ལྟ་བུ་ཡོད་ལ་ཡང་དག་པར་རྟོགས་པ་དང་ཡོངས་སུ་ཚོལ་བའི་བསམ་པ་ཅན་མེད་ཡིན་མིན་དེ་དཔྱད་པ་བྱེད་དགོས་རེད་ཤག། དེ་ལྟར་ཡང། མངོན་པ་མཛོད་རང་འགྲེལ་སོགས་མཛོད་འགྲེལ་ཁག་ཏུ་ཟད་པ་དང་མི་སྐྱེ་བ་ཤེས་པས་སྟོང་བདག་མེད་གཉིས། ཨ་ཡུལ་དུ་བྱེད་ཀྱི་མ་རེད་གསུངས་པའི་དེའི་རྒྱུ་མཚན་དེ་ལ་ཤེས་པ་དེ་དག་དོན་དམ་པའི་ཡུལ་ཅན་ཡིན་ཡང། བདག་གི་སྐྱེ་བ་ཟད། ཟད་དོ་ཞེས་སོགས་རྗེས་ཐོབ་ཀྱི་ཤེས་པས་བདག་གི་ཐ་སྙད་འདོགས་ཤིང། བདག་སྟོང་པ་མ་ཡིན་ལ་རྗེས་ཐོབ་ཀུན་རྫོབ་ཡུལ་ཅན་ཡིན་པ་དང་མཉམ་གཞག་ཀྱང་དེ་དང་མཐུན་པར་སྟོང་བདག་མེད་ཡུལ་དུ་མི་བྱེད་པར་གསུངས། དེ་ལ་བརྟེན་ནས་ཟད་པ་དང་མི་སྐྱེ་བ་ཤེས་པས་བདག་གི་ཐ་སྙད་འདོགས་པ་ཡིན་དུས་ཀ་ལ་སྟོང་བདག་མེད་བདག་གིས་སྟོང་བ། རེད་པ། ཨ་ནི། ག་ཧྲུ་བ་བི་ཀའི། རང་དབང་གི་བདག་གིས་སྟོང་བ་དེ། ཡུལ་དུ་མི་བྱེད་པར་གསུངས་ཤག་དེ་ཡིན་དུས་ཀ་ལ། ང་ཚོ་ཁ་སང་ཐ་སྙད་བཏགས་པའི་བདག་ཟེར་ཡ་དེ་དང། སྟོང་བདག་མེད་གང་མེད་རྒྱུ་ཨ་ནི་བདག་མེད་པ་དེ་གཅིག་མཚུངས་འདྲ་བྱེད་འཆར་འདུག་དེ་ག་འདྲ་ཡིན་ན་ཟེར་དེ་རེད་ད། འམ། དགག་གཞི་འགོག་རྒྱུ་དགག་བྱ་བདག་ལ། གཅིག་མཚུངས་སུ་འཇོག་དགོས་ན་དེ་ཡང་མི་རིགས་ཏེ། དེ་ལྟར་ན་ཟད་པ་ཤེས་པ། ཟད་པ་ཤེས་པ། ཟད་པ་དང་མི་སྐྱེ་བ་ཤེས་པ་རྒྱུད་ལྡན་གྱི་རྗེས་ཐོབ་པས་བདག་གི་སྐྱེ་བ་ཟད་ཅེས་སོགས་བདག་གི་ཐ་སྙད་འདོགས་པར་གསུངས་པས་དགྲ་བཅོམ་པའི་རྒྱུད་ལ་ཡང་བདག་འཛིན་ཡོད་པར་ཐལ་བ་བཟློག་ཏུ་མེད་པར་ཆགས་འདུག་གོ། འདིར་བདག་གང་ལྟར་བདག་མེད་ཞེས་བདག་འདི་དང། ཨ་ནི་བདག། བདག་གི་སྐྱེ་བ་ཟད་དོ་ཟད་ཀྱི་བདག་གཉིས་འདི། འདི་ཀ་གཅིག་གིས་བདག་གཅིག་གང་ལ་སྤུངས་བཞག་སོང་ན་དགྲ་བཅོམ་པས་བདག་གི་སྐྱེ་བ་ཟད་ཟེར་ལབ་དུས་ཀ་ལ་ཨ་འདུག་སྟེ། ཨ་ནི་བདག་འདི།

ཟད་པ་དང་མི་སྐྱེ་བ་ཤེས་པའི་སྟོང་བདག་མེད་གཉིས་ཡུལ་དུ་མི་བྱེད་པའི་རྒྱུ་མཚན་ལ། འགྲོ་སྟངས་འགྲོ་ལུགས་འདི་ང་ཚོ་དཔྱད་པ་བྱེད་དགོས་རེད་ཤག། ད་དཔྱད་སྒོ་གསུམ་པ་དེ་དེ་ལས་གཞན་འཕགས་བློ་གཉིས་ཀ་ཟེར་དེ། ལོ་སོ་ལོ་སོ་ལོ་སོ། ད་མི་ངས་མི་དགེ་ཡག་སྡོམ་འདྲ་རྒྱག་གི་ཡིན་རེད་པ། ད་སྡོམ་འདི་ནི་གྲུབ་དོན་བཤད་པའི་སྒང་ལ་རྒྱབ་བཞག་ན། ཕལ་ཆེར་རེད་དྲི་བ་མང་ཆེ་བ་ཅིག་གྲུབ་དོན་བཤད་པའི་སྒང་ལ་ཕེབས་ཀྱི་རེད་བསམ་འདུག་དྲན་གྱི་འདུག།

བཤད་པའི་དགོས་དོན་ལ་དྲི་བ་ཟེར། ད་སྤྱི་ར་བྱེ་བྲག་གཉིས་ནི་འབད་རྩོལ་གཅིག་མའི་དྲི་བ་དང་ཡང་གང་ལ། ད་གྲུབ་དོན་དེ་ལ་དྲི་དོན་བཞི་འདུག་དེ་ཅི་རིགས་གང་ལ་ནི་དྲི་དོན་འགའ་ཞིག་ཟེར་ལ་ནི་དྲི་བ་ཆུང་ཆུང་འགའ་ཞིག་རེད་ནི་དེ་ནི་བཤད་དེ། ད་དེ་ནས་དྲི་བ་དང་པོ་དེ་ལ་དྲི་དོན་དང་པོ་དེ་ལ།

ཡིད་ཆེས་མི་བྱ་གང་ཞིག་འགྲོ་ཡི་རྒྱུན་འཛིན་པས་ནི་ལྟ་བ་ཡོད་དགོས་པའི་ངེས་པ་མི་འདུག་དེ་ཅི་དྲིས་གང་ལ་དགེ་རྒན་འདི་ཡོད་དགོས་པ་ཟེར་བའི་རྒྱུ་མཚན་གོ་དགོས་པ་དེ་ག་རེད་ན་ཟེར་དེ་དྲི་བ་གི་ཟུར་གཅིག་ཡིན་དྲི་བ་དང་པོ་གི་ཟུར་གཅིག་དེ་ཡིན། ད་དེ་ནི་ཡིན་ནི། ལའོ། ལ། མ་ད་དེ་ད་ནི་དེ་ཟུར་གཅིག་ཡིན་རེད་བ། དེ་ནི་ད། ཟུར་གཅིག་ཡིན་ནི་ངེས་ཤེས་ཐོབ་པའི།

ཏེ། ནི་དེ་འདྲའི་ཅིག་ཡོད་པ་ཡིན་ན་ད་འདའ་གི་དེ་ད་ད་འདའ་ནི་ལྔ་པའི་ནང་ལ་ད་འདའ་འདས་འབའ་ལྷག་སྐྱེས་མཐོང་དང་སྒོམ་གཉིས་ཀྱིས་ཟེར་དེ་སྐབས་དེ་ཏག་ཏག་དེ་ལ་ནི་མཛོད་འགྲེལ་དངོས་བཀའ་ཟེར་དག་བི་གི་རང་འགྲེལ་ཡིན་ན་རེ་གང་སྤེལ་ཡིན་ན་རེ་རྒྱལ་སྲས་མ་ཡིན་ན་རེ་ཚང་མའི་ནང་ལ་དེ་འོ་དེ་ཏག་ཏག་དེ་ལ་ནི་རྩོད་སྤོང་ཅིག་ད་གོ་བཤད་ཡོང་གི་འདུག་རྩོད་སྤོང་དེ་ལ་ག་རེ་ཟེར་གི་འདུག་ཟེར་ན་ད་ད་ལྟ་ངས་དེ་གི་རྩོད་སྤོང་དེ་ཡི་ད་འགྲེལ་བཤད་གཉིས་དང་རང་འགྲེལ་གི་ནི་རྩོད་སྤོང་གི་ནི་དོན་དེའི་འབྲས་བུ་དེ་མཆིམས་མཛོད་ནང་ལ་བཀོད་བཞག་འདུག་རེད་བ། ད་དེ་ངས་མ་རག་ཅེས་ནི། གལ་ཆེ་ཐོག་ནས་བཤད་མི་དགོས་བ་ཅེས་ནི་མཆིམས་མཛོད་ཀྱི་དེ་ག་རེ་བཀོད་ཆོག་དེ་བལྟས་ཟེར་ནས་མ་སྟོན་པ་ཡིན་ན།

ད་དེ་ཡང་ཅོ་ལ་འབྱུང་པོ་གར་བགྱིད་དོ་ཉོན་མོངས་ཀྱི་ས་བོན་ནི་ཐོབ་པ་ལ་འདོད་ན་དེ་ནི་འཇིག་རྟེན་པའི་ལམ་གྱིས་སྤོང་བ་ཡིན་ཡང། སྤངས་ཚར་རེད་ཐོབ་པ་དང་བཅས་པ་སྤངས་ཚར་བ་རེད། སྤོང་ཡང། གཞི་ཡི་གཞི་ཉོན་མོངས་སྐྱེ་བ་དང་འདོད་པར་སྐྱེ་བ་ནི་འདས་པའི་ཉོན་མོངས་པ་རྫས་སུ་འདོད་པས་རྫས་སུ་འདོད་པ་ལས་སྐྱེ་བའི་ཕྱིར་རོ། ཞེས་བྱ་བར་འདོད་དོ།

རྒྱུད་ཀྱིས་བསྡུས་པའི་རང་གི་གཟུགས་སོགས་ཕུང་པོ་ལ་དམིགས་ནས་ངའོ་སྙམ་པའི་བློ་ཅིག་ཡོད་རེད་པ། རེད་པ། དེ་འདྲས་དེ་ད་གང་ལྟར་གཟུགས་སོགས་ཕུང་པོ་དེ་འདུས་པའི་ཕུང་པོ་རེད། ད་དེ་འདུས་པའི་ཕུང་པོ་ལ་ནས་ནས་དམིགས་ནས་ངའོ་སྙམ་པའི་ཤེས་རབ་ཉོན་མོངས་ཅན་ཞིག་སྐྱེས་ཡོད་འདི་གང་ལ་དེ་འཇིག་ལྟ་ཡིན་པར་འགྲོ་ས་རེད་བསམ་དྲན་གྱི་རེད།

ད་སྐྱེས་ཐོབ་ཀྱི་ཤེས་རབ་མི་ཤེས་སྒོམ་བྱུང་ཤེས་རབ་བཞག་ཡོད་མ་རེད། དེ་བཞག་མེད་པ་ཡིན་དུས་གང་ལ་ག་རེ་ན་དེ་ཁྱབ་ཆུང་བ་རེད། དེ་ཁྱབ་ཆུང་བ་རེད། དེ་ག་ཚང་ཆ་ཁྱབ་ཐུབ་མ་རེད་ཟེར་ན་ཁྱབ་ཆུང་སོང་བ་དེ་རེད། དེ་རེད། ངེས་པར་རྟོག་དང་རྗེས་དྲན་པའི་རྣམ་པར་རྟོག་པ་ཉིད་ལ། ད་དེ་རེད། ད་གཉིས་པ་དེ། རྣམ་ཤེས་ལྔ་དང་མཚུངས་སྐྱེས་བློ། ངེས་རྟོག་མེད་ཕྱིར་ལྟ་མ་ཡིན་ཟེར་ཏེ། དེའི་སྐབས་ཀྱི་ངེས་རྟོག་དེ་ལ་ག་རེ་ཞིག་རེད་ཟེར་ན་དཔེར་ན། མིག་གི་རྣམ་པར་ཤེས་པ་ལ་སོགས་པ། རྣམ་ཤེས་ལྔ་དང་མཚུངས་ལྡན་དུ་གྱུར་པའི་ཤེས་རབ་སྐྱེ་བ་འདི་གས་དེ། འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་རེད། རེད་བ། དེ་དེའི་སྐབས་ནས་བསྟན་པའི་ངེས་པར་རྟོག་པ་མ་རེད། ངེས་པ་དེའི་སྐབས་ནས་བསྟན་པའི་ངེས་པར་རྟོག་པ་ཟེར་དེ་ལ་ག་འདྲ་ཟེར་གྱི་རེད་ཟེར་ལབ་སོང་ན། ཡིད་ཀྱི་རྣམ་ཤེས་དང་མཚུངས་པར་ལྡན་པའི་ཤེས་རབ་ཨ་ནི་དགེ་བ་ཟག་བཅས་འོ་དེ་འདྲའི་ཅིག་བཞག་ཡོང་དུས་གང་ལ་ལྟས་ཁྱབ་ཆེར་བྱས་སོང་བ། ད་ཁྱབ་ཆེར་འབྱུང་དུས་གང་ལ་དེ་ལ་ཡང་མཉམ་པར་བཞག་མ་བཞག་གཉིས་ཀ་བཞག་ཡོད་རེད།

རེད་བ། དེ་ལ་བརྟེན་ནས་རང་ཚུགས་མི་ཐུབ་པའི་ཡིན་དུས་གང་ལ་དེ་ལ་བརྟེན་ནས་ཨ་ནེ་གཅིག་གིས་འགྱུར་བ་ཡིན། ད་ཆ་དུང་ངེ་གི་རང་བཞིན་ཡིན་པ། རེད་བ། འོ་དེ་འདྲས་བྱེད་བྱེད། ད་དེ་ལ་བརྟེན་ནས་ག་རེ་ཟེར་ན། གདགས་གཞི་བཏགས་ཆོས་འདྲ་བ་བྱེད་སོང་དུས་ན་ད་རང་དབང་མེད་པ་འདྲ་བ་བྱེད། ཁོ་དང་ངོ་བོ་ཐ་དད་མེད་པ། ག་རེ་ཟེར་ན། བཏགས་ཆོས་དེ་ཉིད་འགྱུར་བ་བྱེད་པ་དེ་ག་དེ། གདགས་གཞི་ཁོ་རང་འགྱུར་འགྲོས་ལ་བརྟེན་ནས་བྱེད་དགོས་ཀི་ཡོད་དུས་ཡིན་ག་ལ། གདགས་གཞི་དང་བཏགས་ཆོས་གཉིས་དེ་ངོ་བོ་ཐ་དད་བཞག་ཡོང་དུས་ག་ལ་ཨ་ནེ་གོ། རེད་བ། གཅིག་འགྱུར་འགྲོས་ལ་བརྟེན་ནས་ཅིག་ཤོས་བཏགས་ཆོས་ཀྱི་འགྱུར་འགྲོས་མ་ཡོང་ཡང་འདྲ་བ་ཆགས་འགྲོ་རེད་བ། དེ་ཡིན་དུས་ག་ལ་ངོ་བོ་ཐ་དད་པས་སྟོང་པ་དེ་ཆགས་འགྲོ་ཡོང་དག་མ། ད་དེ་རེད་དེ་ཡིན་ན་ལས་དེའི་དགོངས་པ་ཞིབ་པ་དེ་བབས་ཡོང་དུས་ག་ལ་ལྟ་འོང་ན་བཏགས་ཆོས་ཁོ་རང་ག་རེ་རེད་ཟེར་ན་ད་བཏགས་ཆོས་དང་གིས་བཤད་པ་ན་གཞན་གྱི་གདགས་གཞི་ལ་ལྟོས་ནས་གྲུབ་པ་རེད་མ་གཏོགས་པ་ཁོ་རང་ངོ་ནས

རེད་བ། འགྲོ་གི་རེད་བས། ད་ཡིན་ན་ལས་ཐམས་ཅད་ལྟ་བའི་མཚན་ཉིད་ཁྱབ་བྱེད་པ་ཅིག་དེ་བསམ་བློ་ཁོ་ཁག་པོ་འདུག་རེད་བ། ད་ལྟ་བ་ཟེར་དུས་ག་ལ་ང་ཚོ་ད་དེ་བསམ་བཏང་འདུག་བ། རེད་བ། ད་ལྟ་ང་ཚོ་ལྟ་བ་བཤད་པ་ན་ཞིག་གིས། ཨ་ནི་གཅིག་གི་སློབ་མི་སློབ་ཀྱི་ད་ལྟ་བ་ལ་སོགས་པ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཉོན་མོངས་ཅན་གྱི་ལྟ་བ་ལ་སོགས་པ་བ་དེའི་ནང་ལ་དགོངས་པ་བཞེས་རེ་བཞག། ཤེས་རབ་ཀྱི་ཡུལ་ལ། ཉོན་མོངས་ཅན་ཡིན་ན་རེ། ཉོན་མོངས་ཅན་མ་ཡིན་པ་ཡིན་ན་རེ། ཤེས་རབ་ཀྱི་ཡུལ་ལ། གཅིག་གི་དཔྱད་པས་ཤེས་ཤིང་གིས་བྱ་ར་བྱེད་པ་ཤེས་ཤིང་ན་ཤིང་གི། བྱ་ར་བྱེད་པའི་དཔེ་ཀྱི་ཆེད་ཀྱི་ངང་ཚུལ་ཅན་དེ་འདྲ་གྱིས། དམིགས་པ་དང་རྣམ་པ་ཚོལ་བའི་རྣམ་པ་འདྲ་བ་དེ་འདྲའི་ཅིག་ལ་གོ་དགོས་མེད་འགྲོ་བསམ་དྲན་འདུག། ད་ཤེས་པ་ལབ་དུས་གང་ལ་སྤྱིར་བཏང་གསལ་ཞིང་རིག་པ་ཤེས་པའི་མཚན་ཉིད་ཟེར་གྱི། ཤེས་པ་དེ་ཁ་ཤས་ནང་ལ་དེ་འདྲའི་བཀོད་བཞག།

ལྟོ་ཚེ་སྐྱེས་རིམ་གྱི་ཆ་ནས་ཁ་ཁ་ཡོད་པའི་རྣམ་པ་འདྲ་བོ་ཅིག་བྱེ་བྲག་སྨྲ་བ་ཟེར་ན་འདྲ་ཐོན་མེད་ཀྱི་མདོ་ནང་ལ་འདེགས་འདུག་ཡིན་ཙང་བྱེ་བྲག་སྨྲ་བའི་གི་ལུས་ལ་བློ་རིག་ཞིག་གསུམ་དོན་གཅིག་རེད་དང་མ་རེད། བཟོད་པ་དང་ཤེས་པ་དང་ལྟ་བ་ཞེས་པའི་སྐབས་སུ་གི་ཤེས་པ་དེ་རྣམ་ཤེས་ཀྱི་ང་ཚོ་གསལ་ཞིང་རིག་པ་ཙམ་གྱི་ཤེས་པ་ཟེར་གི་ཐ་སྙད་ལ་ཆ་བཞེས་ཏེ་སྦྱར་བ་དེ་ལ་གོ་དགོས་རེད་དམ་དགོས་མ་རེད་དེ་དག་གི་ཐོག་ལ་གསལ་བཤད་ཅིག་གནང་རོགས་གྱིས། དེ་བཞིན་དུ་བློ་རིག་ཤེས་གསུམ་དོན་གཅིག་ཡིན་ཟེར་དེ་ཁུངས་རྣམ་འགྲེལ་འདི་འདྲ་ནང་བཤད་བཞག་དེ།

ཨོ་དེ་རེད། ལགས་སོ། དེ་ནི་ས་གཞི་མཐོང་ཐོས་གཞི་མ་གཏོགས་མེད་ལ། ད་ཡིན་ང་ཚོ་དགེ་འཕྲོས་མས་གོས་ད་ལྟ་མཁས་གྲུབ་རིན་པོ་ཆེ་གི་སྟོང་ཐུགས་བཀའ་བཟུང་མི་མཇལ་ནོག་སོང་ཡོད་རེད་ད་ལྟ་རང་རྒྱུད་པ་རང་གི་མཚན་ཉིད་ཀྱིས་གྲུབ་པའི་གི་རྒྱུ་མཚན་ལ་གཞན་སྐྱེ་ཁས་ལེན་པའི་ཕྱིར་ཟེར་དང་ཤེས་རབ་སྙིང་པོ་དབུ་མའི་གི་ད་ལྟ་རྟོག་གེ་དེ་ཤེས་རབ་སྒྲོན་མེ་འདྲ་བ་དེ་ཚོ་གི་ནང་ལོག་ལ་ཀུན་བཏགས་རང་གི་མཚན་ཉིད་ཀྱིས་གྲུབ་ཚུལ་བཤད་འདུག་ཟེར་བདེན་པ་རེད། ཡིན་ན་ཡང་སྔ་འགྱུར་གྱི་ཕྱོགས་ནས་མི་ཕམ་རིན་པོ་ཆེ་གི་རབ་གསལ་བརྒལ་ལན་དེ་ཚོ་ནང་ལ་རང་ཚད་ལ་འཁོར་རྒྱག་བསམ་ཡོད་རེད་ཟེར་རང་གི་མཚན་ཉིད་ཀྱི་ཁྲིད་མ་སྒྲུབ་ཟེར། རང་མཚན་དང་སྤྱི་མཚན་གཉིས་སུ་དེ་ཕྱེ་བའི་རང་མཚན་ལ་གོ་རྒྱུ་ཅིག་དང། ཨ་ནེ་དབུ་མ་པའི་གི་གཞུང་ནས་བཤད་པའི་རང་ངོས་ནས་གྲུབ་པ་ལ་གོ་རྒྱུ་ཅིག་དང། ཆོས་རང་རང་གི་ཐུན་མོང་མ་ཡིན་པའི་འཇོག་བྱེད་ལ་གོ་རྒྱུ་ཅིག་དང་རྣམ་པ་གསུམ་ཡོད་པ་ལས་སྐབས་སུ་བབ་པ་རང་རྒྱུད་པ་གིས་ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲུབ་མ་གྲུབ་ཟེར་གོ་རྒྱུ་དེ་ག་རེ་ལ་གོ་རེད་ཟེར་ན་རང་རང་གི་ཐུན་མོང་མ་ཡིན་པའི་འཇོག་བྱེད་དེ་ལ་གོ་རྒྱུ་རེད་གསུངས་ཡོད་རེད། དེ་ཡིན་དུས་ཤེས་རབ་སྒྲོན་མའི་ནང་ཀུན་བཏགས་རང་གི་མཚན་ཉིད་ཀྱིས་བྲི་དགོས་རེད་ཟེར་གི་ཀུན་བཏགས་དེ་དག་ཕྱི་རོལ་དོན་དུ་གྲུབ་པའི་གཟུགས་དེ་རེད་དེ་རེད་བ། ཁྱེད་ཚང་སེམས་ཙམ་པ་གིས་ཕྱི་རོལ་དོན་དུ་བྲིས་པའི་བཟོས་ཟེར་དུས་ཐ་སྙད་དུ་ཡང་མེད་པ་ཁས་ལེན་འོང་དུས་ཙམ་པ་ལ་གཏན་ནས་མེད་ཟེར་གི་ཨོ་དེ་འགྲིག་གི་མ་རེད་ད་དེ་ལྟ་ན་ཁྱོད་རུ་ཆད་མཐར་ལྷུང་འགྲོ་གི་རེད་ཀུན་རྫོབ་ཀྱི་ཆོས་ལ་སྐུར་འདེབས་རེད་འགྲོ་གི་རེད་ཟེར་དགག་པ་དེ་བཅོམ་པ་རེད་མ་གཏོགས་སྤྱིར་བཏང་རང་ངོས་ནས་གྲུབ་པའི་གི་དོན་ལ་གོ་རྒྱུ་མ་རེད་ཟེར་འགྲོ།

དགོས་པ། འགོག་པ་ཤེས་པའི་བློ་དེ་ལ་ཡང། ཡི་གེ་ཡང་བདེན་བཞི་མི་རྟག་སོགས་བཅུ་དྲུག་ལ་ཡང་བྱ་བར་བ། དེ་བྱ་བའི་ཁ་ཐུག་ལ་ཡང། ཨ་ནི་ག་རེ་ཟེར་ན་ཆོས་དྲན་པ་ཉེར་གཞག་གཅིག་དེ་མི་ཤེས་ཡོད་བ་མ་རེད་ཞེས་པའི་དོན་རེད་བ། རེད་བ། ད་ལན་དེ་ཡོད་མེད་མི་ཤེས་ད། ལགས་སོ་རྩ་བ། གནས་དང་གནས་མིན་ཤེས་པ་བཅུ་དེའི་རྩ་བ་ལ་བཀའ་འདྲི་འདྲི་རྒྱུ་རེད། ཨ་ནི།

སྐར་མ་གསུམ་ཙིག་སྡོད་ད། སློབ་ཕྲུག་ཚོ་ལ་བསམ་ཚུལ་གཅིག་ཞུ་གི་ཡིན། གལ་སྲིད་ཁྱེད་རང་ཚོའི་ངོས་ནས། ད་ལྟ་སྐབས་ཐོག་གི་བརྗོད་གཞི་དང་འགྲིག་གི་མེད་པ་ཡིན་ན་ཡང་ཁྱེད་རང་ཚོ་ལ་དོགས་པ་ཡོད་དེ་འདྲ་ཡིན་པ་ཡིན་ན། དྲི་བ་གཅིག་རྒན་ལགས་ལ་ཕུལ་ན་འགྲིག་གི་འདུག་ཟེར་ནས་ཞུ་གི་ཡིན་གངས་སེང་རྒན་ལགས། ང་ཚོ་འདྲ་བའི་ང་རང་ཚོའི་སློབ་གླིང་དང་འདྲ་བའི་སློབ་གྲྭ་ཅིག་ནང་ལ་ཕྱག་ལས་ལོ་བཅུ་དགུ་ཙམ་ཞིག་བྱས་པའི་ཉམས་མྱོང་ཡོད་པ་ཡིན་དུས་ཙམ་པ་ཁྱེད་རང་ཚོ་ལ་ཏན་ཏན་ཕན་ཐོགས་ཀྱི་རེད་དྲན་ནས་ངས་དེ་འདྲ་དྲན་གྱི་ཡོད་ཡོད་ན་འགོད་རོགས་བྱེད་མེད་ན་མཇུག་བསྡོམས་བརྒྱབ་བཞག་གི་ཡིན་དུས་ཚོད་རྫོགས་འགྲོ་གི་འདུག། ཨང་ལགས་སོ། ཡོད་པས།

ལགས་སོ། ད་རྫས་གྲུབ་ཟེར་དུས་ཀ་ལ་གཞི་གྲུབ་ན་རྫས་སུ་གྲུབ་པས་ཁྱབ་ཟེར་བ་ལས་བྱུང་བ། རང་རང་གི་ད་ཀ་ན་འབྲས་བུ་དེ་དང་དེ་སྐྱེད་བྱེད་ཀྱི་ནུས་པ་ཅིག་ཡོད་པའི་ཆ་ནས་རྫས་གྲུབ། དཔེར་ན་དུས་གསུམ་ནང་བཞིན་རེད་བ་བྱེད་དང་དུས་གསུམ་པོ་དེའི་དེའི་སྟེང་ནས་བྱ་བྱེད་འཇོག་ནུས་སུ་ཡོད་པ་དེ་འདྲའི་ཅིག་ལ་ཡང་རྫས་གྲུབ། ད་རྫས་ཡོད་ཚད་དེ་ད་ཁ་སང་ནས་གསུངས་བཞག་པ་དེ་ནང་བཞིན་རེད་རེད་བ། འོ་ད།

དགེ་བཤེས་ལགས་ཀྱིས། ལྗགས་རྩོམ་འདི་ང་རང་གིས་འདུག་སེ་ཕར་བལྟས་པ་ཡིན་ན་གཞུང་བཀྲམ་སྟངས་རེད་གཞུང་བཀྲམ་པ་དེ་ལ་བརྟེན་བྱས་ནས་ཨ་ནི་དཔྱད་པ་གནང་སྟངས་རེད་དཔྱད་པ་གནང་པ་དེ་ལ་བརྟེན་ནས་མཐའ་མའི་སོ་སོའི་གྲུབ་དོན་བཞག་སྟངས་ཅིག་འཐད་དང་མ་འཐད་ཟེར་བ་དེ་གནས་ཚུལ་ལོགས་ཀ་རེད། གང་ལྟར་ཀྱང་དཔྱད་པ་བྱས་པའི་མཐའ་དེ་ལ་སོ་སོའི་རང་ལུགས་ཅིག་འཇོག་དགོས་ཡས་དེ། ལྟ།

རྒྱ་མཚོ་ལགས་ཀྱིས་ཨ་ནི། འདི་གནང་ཡས་རེད། དྲི་བའི་ལན་གནང་ཡས་རེད། ཨ་ནི། འདི་ཨོ་དེ་ནས་མ་ལྷན་རྒྱས་ཚོས་དྲི་བ་གནང་ཡས་རེད། སློབ་ཕྲུག་ལ་མ་ཕུལ་ཡོང་དུས་སློབ་ཕྲུག་གཅིག་གིས་དང་དུ་བླངས་བྱས་ནས་དྲི་བ་ཕུལ་ཡས་རེད་དེ་འདྲའི་གི་ཆ་ནས་ང་ཚོའི་བགྲོ་གླེང་འདི་ཡག་པོ་ཅིག་བྱུང་སོང་བསམ་བསམ་པ་ཅིག། ང་རང་ངོས་ནས་དེ་འདྲ་ཞིག་བྱུང་སོང་དེ་འདྲ་ཡིན་དུས་ཙམ་པ་ཨ་ནི་དགེ་བཤེས་ལགས་དང། སྐབས་ཐོག་གི། གཏམ་བཤད་པ་གླེང་སློང་བ་གཉིས་ལ་ཐུགས་རྗེ་ཆེ་ཞུ་ཡས་གཅིག་དང། རྒྱ་གཞུང་སྡེ་ཚན་ལ་དེ་བས་ཀྱང་ཐུགས་རྗེ་ཆེ་དང་བཀའ་དྲིན་ཆེ་བྱས་ནས་ཞུ་ཡས་ཡིན་ལགས་སོ་དེ་ཙམ་གྱིས་ཨེ་མཇུག་སྡོམ་ཞུ་གི་ཡིན་བྱས་ནས་ཞུ་གི་ཡིན་ལགས་སོ་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་གནང། ཚོགས་ཐེངས་བཞི་པའི་གཙོ་སྐྱོང་བ་མཁན་པོ་གསང་སྔགས་བསྟན་འཛིན་དང་གསུང་བཤད་པ་དགེ་བཤེས་ལྷ་རམས་པ་ངག་དབང་འདི་གླེང་སློང་བ་དགེ་བཤེས་ལྷ་རམས་པ་ཡོན་ཏན་རྒྱ་མཚོ་རྣམ་པ་ཚོར་ཐུགས་རྗེ་ཆེ